མི་འདྲ་བསམ་བཏང་ནས། ད་ཤི་སོང་ཆོས་ཚིག་ཅིག་ཅིག་མ་ཡིན། ཇོ་བྱུང་མ་ལ་ཕན་ཐོགས་ཅི་ཡེ་མ་གྲུབ་པ་ད་ཤི་ཤི་ཡེ་ཟེར་གོ་ད་དེ་རེད་བ། ཆོས་མི་དྲན་པ་གོང་ཡེ་དེ་རེད་བ་ཤི་གི་རེད་བསམ་བསམ་ད་ཆོས་མི་བྱེད་ཉེན་ཚང་ཡོག་ར་བ། ཡོད་ན་ང་ཚོ་འཆི་བ་པི་གོ་མི་ཡེ་དེ་དེ་རེད་ད། ད་འཆི་བ་ཁོ་ན་ཡོང་ཤི་ནི་ཤི་རྒྱུ་ར་རེད་ད་དེ། ཤི་ཉིན་ག་དེ་ད་ད་ང་ཚོས་དོན་དང་དེང་སང་གི། བསམ་བློ་གཏོང་སྟངས་དང་ལས་ཀ་བྱེད་སྟངས་ནས་བཤད་ན་ད་འཆི་ཡུལ་ཉི་བ་ཤི་ནི་ཤི་རྒྱུ་ར་རེད་ད་ཤི་ཉིན་ག་དེ་དཔེ་བསགས་གི་རེད་བསམ་བསམ་ད་དཔེ་རང་བསགས་བསགས་ར་ར་བ་དེ་ག་རེ་བྱས་རེད་ཟེར་ན།

ད་ལྟ་ཁ་ཁ་ཆུ་ཞིག་ཧ་གོ་ཡ་ས་ནས་མར་ཟད་ཀྱིན་ཡོད་རེད། ཨོ་དེ་ཡང་དང་ཡང་དུ་དྲན་ན་ཨ་ནི་གཞན་དག་འདི་ཚོར་བལྟས་ཚོད་ཕན་ཐོག་ཡོང་ས་རེད་གོ་སོང། ཨ་ནི། སྡིག་པའི་རིགས་དེ་ལས་ཨ་ཧ་ཙེ་ད་བེར་ས་ཡོད་ད་གང་ཅི་ཤི་ཡོད་ཤི་ཡོད་ཉིན་ག་དེ། འགྲོ་ས་ད་ཡང་ཡང་དམྱལ་བ་མ་གཏོགས་འགྲོ་ཁ་ས་ངན་སོང་ལ་མ་གཏོགས་འགྲོ་ས་ཡོད་མ་རེད་བེར་ས་ཡོད་རེད་ད་འདིའི་བསམ་ཤེས་དེ་གོ་ལ། བེར་འཆི་བ་མི་རྟག་པ་དེ་དྲན་ན་ཕ་ནང་གོ་ལ་བལྟས་ཚོད་ཅིག་གོ་གོ་ཡས་ཀྱང་ཐག་ལ། གོ། དེ་བྱས་ཤག། ད་ད་ག་ཆུང་ཤག་རེད།